ཏུང་ཧོང་ཡིག་རྙིང་ནི་དུས་རབས་གནམ་བདག་གི་ནང་གི་ཡིག་ཆ་རེད། རེད་དེ་ནི་དེ་རིང་གི་ལེ་ཚན་ནང་ང་ཚོས་ཀྲུང་དབྱང་མི་རིགས་སློབ་ཆེན་གྱི་དགེ་རྒན་ཆེན་མོ་རྒན་གོ་ཤུལ་གྲགས་པ་འབྱུང་གནས་ལགས་གདན་འདྲེན་བྱས་ཏེ། ཏུང་ཧོང་ཡིག་རྙིང་དང་འབྲེལ་ནས་བགྲོ་གླེང་དང་འོས་འཚམ་དགེ་སྦྱོང་ལ་ཡ། དགེ་རྒན་ཁྱོད་བདེ་མོ། ལགས་སོ། དེ་ནི་ད་དགེ་རྒན་འདིས་ཏུང་ཧོང་ཡིག་རྙིང་སྙན་མོ་བཟོས་ན་ད་ཏུང་ཧོང་ཡིག་རྙིང་ལག་སོན་བྱུང་བ་བཟོས་ན་ད་གང་ལྟར་ཏུང་ཧོང་ཡིག་རྙིང་འདི་ཐོན་དང་ནང་འདུས་ད།

ད་ལྟའི་སྐབས་སུ་ལ་ངོ་རུ་ཚོ་ཁོ་ནས་ཅི་ཟེར་དགོས་རུང་རྩོད་པ་མང་པོ་འདྲ་བྱུང་གི་རེད། རྩོད་པ་མང་པོ་བྱུང་ནས། དེབ་ཐེར་དཀར་པོ་ལ་དགག་པ་བརྒྱབ་ད་འདྲ་མང་པོ་བྱས། ལྷག་པར་དུ་ད་ལྟའི་གཙོ་བོ་དེ་སྐབས་སུ་ལ་ད། ང་རུ་ཚོ་ནས་ཨ་ལགས་ཚེ་ཏན་ཞབས་དྲུང་ཡོད་ལ་རེད། ད་ནས་ལྷ་ས་ནས་ཧོར་ཁང་བསོད་ནམས་དཔལ་འབར་ཡོད་ལ་རེད། ཨོ་ཁེ་ད་དེ་ཚོ་ཨོ་ཁེ། དེ་ཚོ་ནས་ད་ལྟའི་དེབ་ཐེར་དཀར་པོ་ནང་དུས་མོ་དེ་འདྲ་ཚུད་ཀྱི་ཡོད་ལ་རེད་དོ།

ཐོག་བཅས་རྒྱབ་པ་རེད་ཟེར་གི་རེད་ད་དེ་ཏོག་དཔོན་ཡིན་ཉིད་དེ་ལོག་ལ་སོན་ནས། ད་བརྒྱད་ཅུ་གྱ་བཞིའི་ལོ་ནས་ཀྲུང་དབྱང་མི་རིགས་སློབ་ཆེན་ན་ཡང་དག་རེད་ད་འདི་ཏུང་ཧོང་ཡིག་རྙིང་གི་ད་འདི་ལས་སྐལ་འདི་འདྲ་འདྲིས་བྱེད་འགོ་བརྩམས་ནར་མོ་ད་ཡིན་ན་ད་ད་སྔའི་བར་ད་ཕལ་ཆེར་ལོ་ངོ་སུམ་ཅུ་ལྷག་ཟིག་འགོར་འདུག་ད་ན་ལོ་ངོ་སུམ་ཅུ་ལྷག་གི་རིང་ད་ཁྱོད་རང་ཉིད་ཀྱི།

ད་ལྟའི་ལོ་ཁོང་དུ་ནི་ད་བློན་ཆེན་རེ་རེ་རེ་རེ་ཚོས་ད་བློན་པོ་འགའ་ངོ་རུ་ཚོ་ཧ་གོ་ལ་རེད་ད་གཞན་པ་ཐམས་ཅད་ས་ཆུ་སོ་དུ་ལ་དེའི་ནང་ནས་གཙོ་བོ་བློན་ཆེན་འདྲ་མོ་དེ་ཁྱུང་པོ་སྤུང་སད་ཟུ་ཙེ་ཟེར་ད་ཁྱུང་པོ་སྤུང་སད་ཟུ་ཙེ་དེ་སྦས་ཏེ་ད་སྐད་གྲགས་ཆེ་ཤོས་རེད་ཕ་དེ་ན་འོ་ཁོས་མགར་སྟོང་བཙན་གྱི་ཡན་ཆད་རེ་བཅོལ་ཡོད་ས་རེད་སང་སང་གི་ད་རིག་པ་གི་ཐོག་ལ་ཤེས་རབ་ཤེས་རབ་རྣོན་པོ་ཅན་ད་དེ་འདྲ་གི་མི་ཡོད་རེད་དེ་ད་ཅི།

ད་ལྟེལ་ཏེ་ཡིག་ཆ་གི་རྒྱག་རུང་འདྲ་མོ་ཟེར་ན་སྔ་མཆོད་ཡིག་ཆ་འདི་ཟེར་ན་བཀའ་ཐང་སྡེ་ལྔ་ཟེར་འོ་ཁ་བཀའ་ཐང་སྡེ་ལྔ་དེ་རུང་དེ་གཙོ་བོ་དཔེར་ན་ཡིན་ན་ཁྱུང་པོ་ཟེར་ཁྱུང་པོ་ཁྱེད་རུ་ཚོར་ཀྱི་བློན་པོ་ག་ཚོད་ག་ཚོད་ཡོང་ཨ་སི་ཨོ་ཡ་མྱང་ཟེར་མྱང་ཚོར་བློན་པོ་ག་ཚོད་ག་ཚོད་ཡོང་ཨ་སི་ད་པད་ཀྱི་ཆ་ཡག་པོ་ཡིན་ན་འོ་ཁེ་ད་དེ་ཆོ་ལ་སོགས་པ་ཡོད་རེད་ད་དེ་ནོར་ནས་ཅིག་ས་གཤིས་བཟོ་དགོས་བ་ཅིག་ལ་དཔེར་ན་ཡིན་ན་དེ་རུ་ནོ་ཧ་ངོ་རུ་ཚོ་རྔོག་ཟེར་ར་ང་བཏགས་རྔ་ན་རོ་རྔོ་ག་གི་རྔོག་ཟེར་རྔོག་བློ་ལྡན་ཤེས་རབ་ཟེར་རྔོག་ཟེར།

ད་ལྟའི་སྐབས་སུ་ལ་རྔེགས་དེ་ཀྱི་ཤུགས་ཆེན་པོ་ཡོད་ལ་རེད་ད་ལྟའི་རྔེགས་ཀྱི་རྒྱལ་ཕྲན་ཟེར་དུས་རྔེགས་ཀྱི་རྒྱལ་ཕྲན་དེ་དེ་འདྲ་ཟེར་བ་ཡོད་ཟེར། ད་དེ་འདྲ་ཅིག་ཡོད་པའི་གི་དབང་དུ་བཏང་བས་ན། ད་དེ་རྗེས་འདི་ངོ་རུ་ཚོ་བོད་ལོ་ཙཱ་བ་ལོ་ཙཱ་བ་མང་པོ་ད་ལོ་ཙཱ་བ། བསྟན་པ་སྔ་དར་གི་ལོ་ཙཱ་བ་བསྟན་པ་ཕྱི་དར་གི་ལོ་ཙཱ་བ་ཟེར་ད་ལོ་ཙཱ་བ་མང་པོ་ཡོད་དུས་ལོ་ཙཱ་བ་མང་པོ་གི་ཁྲོད་དུ་ན་རྔེགས་ཟེར་དུས་རྔེགས་ལོ་ཙཱ་བ་ཟེར་ད་དེ་འདྲ་ཅིག་ནི་རྩ་བ་ནས་མཐོང་ཡ་མི་འདུག་རྔོག་ཟེར་དེ་འདྲ་མཐོང་ཡ་འདུག་ད་དེ་ཨ་ཁུ་དམུ་དགེ་བསམ་གཏན་ཚང་གི། དགོངས་པ་འདྲ་མོ་ཅི་མོ་ཟེར་རེད་ཟེར་ད་ན། ཁོང་གཅིག་གསུངས་ཡོད་རེད་དེར་ཕལ་ཆེར་རྡོག་ཡིན་གྱི་རེད་གོ་ར་ད་བཏགས་རྡ་ན་རོ་རྡོ་ག་གེ་རྡོག་ཡིན་གྱི་རེད་གོ་རྡོག་རྡོག་ཡིན་ན་ཟེར་ཁོང་ཁོང་གིས་དེ་འདྲ་ཅི་དོགས་པ་སློང་འདུག་ཡིན་ན་ཡིན་དེ་ཕལ་ཆེར་ད་ང་རོ་ཚོ་ཅི་སོ་མ་གཏོགས་ལྗོན་ལྗང་ཡིན་ན་ག་འདྲ་ཅི་འདྲ་ཡིན་ན་ད་ང་རོ་ཚོ་གོ་རྔོག་ཟེར་ད་དེ་རོ་ནོར་ང་འོ་ཁོ་རྔོག་ལོ་ཙཱ་བ་ད་རྔོག་བློ་ལྡན་ཤེས་རབ་ཟེར་རྔོག་ལེགས་པའི་བློ་གྲོས་དེ་རྔོག་ལོ་རྔོག་ལེ་ལེགས་པའི་ཤེས་རབ་ཟེར་ད་དེ་འདྲ་ལ་སོགས་པ་ཡོད་དེ་བ་ད་ཁོ་རོ་ཚོ་གི་བརྒྱུད་པ་རེད་ཨ་ཡེ་སང་སང་རེད་ད་དེ་འདྲ་ཅི།

ད་དེ་ཚང་ནི། གི་གུ། ཞབས་ཀྱུ་འགྲེང་བུ་ན་རོ། ད་དེ་ནང་ནི་གཙོ་བོ་དེ་ནང་ནི་གི་གུ་དེ་དང་གི་གུ་ཕྱི་ལོག་ཅན་ཟིག་སྔ་ལོག་ཅན་གི་གུ་གཉིས་གཉིས་ཡོད་ལ། ད་དེ་གི་ནུས་པ་དེ་སྐྱེད་སྲིང་གི་ཆེད་ཡིན་གྱི་རེད་ཟེར། ད་ཏུན་ཧོང་ཡིག་རྙིང་ནང་གི་གུ་སྔ་ལོག་ཕྱི་ལོག་གཉིས་ཀ་ཡོད་ནི་རེད། རེད། དེས་ན་ད་ལ་ལ་གི་དེ་འདྲ་བོ་རེད་ཟེར་རྒྱུ་མཚན་འདྲ་བོ་རེད་ཟེར་ལ་ལ་གི་དེ་རྒྱུ་མཚན་འདྲ་བོ་མ་རེད་ཟེར། ད་ཨ་ལགས་ཚེ་ཏན་ཚང་གི་དགོངས་པ་ཡིན་ན་དེ་འདྲ་བོ་འདུག་ཟེར་དེ་སྤྱིར་རིན་ཆགས་ཀྱི་དོན་དག་ཟིན་མེད་རུང་ཟེར་ཁོང་གིས་ཀྱི་ཏོག་ནི་ད་དེ་ཐོན་མིའི་ཞལ་ལུང་ནང་ལ་གསལ་པོ་གྱི་གསུངས་ཡོད་རེད།

ལྷ་ཡི་དབོན་པོ་རྒྱལ་མཚན་རྒྱལ་རྩེ་གི་མི་འདྲ་མོ་རེད། ཟེར། ད་རྒྱལ་རྩེ་གི་མི་འདྲ་མོ་ཡིན་ལྟ་ན། ད་རྒྱལ་རྩེ་ལ་མི་དེ་དབྱིན་གཡོག་ཁོ་གཉིས་ཀ་ཡོད་རེད། ད་དེ་གཙོ་བོ་དེ་ང་རང་ཚོ། ད་དེ་རུ་ནང་ང་དེ་ན་ཕ་ཁྱེད་དེ་རྫི་མ་རྫི་མ་རེད་གཉིད་ཕུ་ཟེར་དགོས་ཀྱི་རེད་ད་དེ། རེད་རེད་རེད། དེ་གི་འཁོར་ཚོགས་འདྲ་དེ། ད་ངས་དེ་རྒྱལ་རྩེ་ཕ་ཁྱེད་ཞ་ར་ཡིན་གྱི་མ་རེད་ཟེར། འོ་ཁེ་རྒྱལ་རྩེ་དེ་མི་གཉིས་ཡོད་ཀྱི་རེད་ད་དེ་གི་གུ་སྔ་ལོག་ཕྱི་ལོག་གཉིས་དེ་ནུས་པ་གཅིག་རེད་ཟེར། དེ། རྒྱལ་རྩེ་མི་མི་དང་ཟེར། ད་ད་འདི་ངུ་ཚོ་ས་སྐྱ་བླ་མ་བསོད་ནམས་རྩེ་མོ་གི་དེ་འདྲ་གསུངས་ཡོད་རེད།

རྟོགས་ཐུབ་ཟིན་འདྲ། ཨོ་ཀེ་ད་དཔེར་ན་ཡིན་ད་འདྲ་རེད་འདུག། ད་དེ་མ་ཚད་པར་ད་དུང་དཔེར་ན་རྫོགས་སོ་ཟིན་ཏེ་རྫོགས་སོ་ཟིན་ཏེ། རེད་རྫོགས་སོ། དེའི་ཞབས་ལ་ཨོ་དེ་དེ་ཧ་ཡོད་ནི་འདྲ་མོ་དེའི་ཞབས་ལ་ཧ་ཡོད་ནི་འདྲ་མོད་དེ་བཞག་ལ། ཨོ་དེ་སོ་དེ་ལ་ཨ་ཆུང་ཆུང་ཨ་ཐུང་ངོ་ཆུང་ཨ་ཆུང་ཡོད་ནི་ད་དེ་རེད། ད་དེ་རེད་ངོ་ཆུང་ཤེས་ཤེས་པ་ཆེན་པོ་གཅིག་ཡོད་ལ་རེད་རྩ་བའི་ང་རོ་སངས་རྫས་ཡོད་ལ་རེད་རྩ་བའི་ང་རོ་སངས་རྫས་ནང་ནས་ཨ་ཧ་ཨ་ཟེར། ད་དེ་ཨ་ཆེ་བོ་དེ་དང་ཨ་ཆུང་བོ་དེ་དང་དེ་དང་ཧ། ད་ཨ་ཆེ་བོ་དེ་ད་ཕོ་གི་ཡི་གེ་ཁོག་ལ་ཡོད་ཟེར་ནས་ད་ཀ་ཅ་ཏ་པ་ཙ་རྣམས་ཕོ་ཟེར་ད་ནི་ཁ་ཆ་ཐ་ཕ་ཚ་མ་ནིང་ནང་ཧ་ཡོད་རེད་ཟེར་ཨ་ཨ་ཧ་ཧ་དེ་ད་ནི་ག་ཇ་ད་བ་ཛ་ཝ་ཞ་ཟ་འ་ཡ་ཤ་ས་རྣམས་མོ་ཟེར་ད་དེ་ཁོག་པ་མོ་མོ་གི་རིགས་ན་ཨ་ཆུང་བ་དེ་ཨ་ཆུང་དེ་ད་ཡི་གེ་དེ་དེ་ཁོག་པ་ནང་དེ་སོགས་དེ་ཡོད་ཟེར་ད་དེ་འདྲ་དེ་ང་ཚོ་གི་མཁས་པ་ཐམས་ཅད་ལབ་ཡོད་རེད་ལྷག་པར་དུ་དེ་གསེར་ཏོག་སུམ་རྟགས་ནང་ད་དེ་ཧ་ཅང་གསལ་བོ་གསལ་བོ་རེད། དེ་ནི་དེ་འདྲ་ཡིན་པའི་དབང་དུ་བཏང་ཐལ་ན་ད་ཏིག་དཔེ་འཇོག་མང་པོ་ཡོད་རེད་དཔེ་འདྲ་ཡིན་ན་ངོ་སྤྲོད་གཙོ་བོ་འོ་ཀ་ཀ་ཏེ་ཀ་ཨ་ཏེ་ཞེས་ཞུ་རྒྱབ་པ་ད་ཏིག་སྐོར་ནི་དེ་ཧ་ཅང་གསལ་བོ་གསལ་བོ་ཡོད་རེད། དེ་ངས་ད་མང་པོ་འདི་ནས་བཤད་དགོས་ཡ་མི་འདུག་ད་ཁ་ཆ་ཐ་ཕ་ཚ་རྣམས་མ་ནིང་གི་ཁོག་པ་ནང་ལ་ཧ་ཡོད་རེད་ཟེར་བ་དེ་དཔེ་འདྲ་ཡིན་ན་ང་རང་ཚོ་ཕ་ཡིན་ན་ཡིན་ན་ཁོང་བ་ཁོང་པ་ཟེར་ནི་ད་ད་དེ་སྔོན་སྔ་སོར་ཡོད་ནི་མི་འདུག་གཞོགས་ལེན་དཔེ་འདྲ་འདུག་ཧང་ཟེར་འདུག་ཧང།

ཏུན་ཧོང་ཡིག་རྙིང་འདི་ཡང་ན་ད་ཁི་རྒ་ཅིག་འོག་གི་ཡིག་རྙིང་གཞན་པ་ཡང་ན་ད་ཅིག་འོག་གི་གནའ་ཡིག་གཞན་དག་དང་མ་འདྲ་བའི་ཁྱད་ཆོས་ཀྱི་བཟོ་ཁུ་གཙོ། དེ་ཐད་ཅིག་དྲི་བ་དེ་ལྟ་སྟངས་རེད།
ད་དང་པོ་ང་རང་ཚོ་ཅི་ཟིག་ཐག་གཅོད་དགོས་འདུག་ཟེར་ན་གནའ་ཡིག་ཟེར་གྱི་དེ་གི་དབྱེ་མཚམས་དེ་ཧ་གོ་དགོས་འདུག་གནའ་ཡིག་དེ་གང་ཡན་ཆད་ཟིག་གི་གནའ་ཡིག་རེད་གང་མན་ཆད་ཟིག་གི་གནའ་ཡིག་རེད། ངས་བལྟས་ན་ད་ཡི་གེ་དེ་བོད་ཀྱི་ཡི་གེ་ད་ལྟ་ང་རང་ཚོ་བེད་སྤྱོད་གཏོང་བ་དེ་ཡི་གེ་དེ་བྱུང་ནས།

འོག་གི་ད་ཐིག་སྐོག་གི་དུས་ཐིག་སྐོག་དེ་འདྲ་ལ་སོགས་པ་གི་ནང་ནས་ད་ཅི་ཡ་ར་མ་ར་དེ་བཞག་པ་ཡིན་ན། དེའི་བར་དེ་ད་ལོ་ཆེན་རིན་ཆེན་བཟང་པོ་གི་ཡན་ཆད་ཀྱི་ཡིག་ཆ་དེ་དེ་འདི་ད་ཁོ་གི་བོད་ཡིག་དེ་མགོ་བརྩམས་ནས། བོད་ཡིག་དེ་ཁོ་གི་ཨ་གཉིས་ནས་ལོ་ཆེན་རིན་ཆེན་གཟུངས་འབུག་གི་ཡན་ཆད། དེའི་བར་དེ་ན་ལ་ད་བྱུང་ཡོད་པ་དེ་ལ་དང་པོ་ངས་གནའ་ཡིག་ཟིག་ངོས་བཟུང་བྱེད་ཀྱི་ད་དབྱེ་མཚམས་རེད་བ་དེ་རེད། དེ་ནས་དེ་མི་འདྲ་ས་ད་མི་ས་གི་མི་འདྲ་ས་ཡོད་ལ་དེ་གི་གུ་ཞབས་ཀྱུ་འགྲེང་བུ་ན་རོ་ཁོ་བརྡ་སྤྲོད་དགོས་འགྲོ་ལུགས་དེ་དང་ཁོས་གི་ཡི་གེ་གི་གཟུགས་གཉིས་ཡི་གེ་གི་གཟུགས་རེ་རེ་རེ་རེ་དེ་དེ་རྩ་བ་ནས་རྩ་བ་ནས་དེ་རེད་དེ་འདྲ་ལ་མ་རེད་དེ་མ་ཐག་ཏུ་ཕ་ཁྱེད་དེ་དུས་རབས་དང་ནམ་ཟིག་གི་ཡི་གེ་ཡིན་ཟིག་དེ་དེ་ཧ་གོ་ལ་རེད་ད་ནམ་གཟུགས་ཅི་ཟིག་ཡིན་ཟེར་ད་ཁྱེད་ལ་དེ་གནའ་ཡིག་གི་དབྱེ་མཚམས་འདྲ་མོ་དེ་དེ་འདྲ་རེད།

ད་ངོ་མ་དེ་རུ་སྣང་བ་ད་དེ་དག་བཤད་དགོས་ན་དེ་བཤད་ཤེས་ཀྱི་མ་རེད་ད་དེ་འདྲ་གི་དུས་ཚོད་ལ་སོགས་པ་དེ་ད་ངོ་མ་གནའ་ཡིག་དངོས་གནས་དྲང་གནས་རེད་འདུག་བཟང་བཟང་འདྲ་ཟེར་ད་ང་ལ་གནས་སྐབས་ཆེད་ཞེས་བ་དེ་ཡོད། རེད་འཛའ་ཞིང་ཚིག་པའི་དུང་གི་རྣམ་པ་དེ་ན་དེ་རང་གི་སྒྲུང་ལ་ནན་ཚིག་མཚམས་འདི་གི་འདུག་པ་ཐང་ངེར་སྐྱེས་མའི་ནན་ཚིག་འདི་ནང་ཡང་སྐྱེས་ན་ཀྱང་ད་དེ་མ་ཤེས། ད་དེའི་ནང་ལས་ངོ་རོ་ཚོ་བོད་གི་ཐོན་མི་སམ་བྷོ་ཊ་འཛིན་པའི་དེ་ག་ཆེན་པོ་ཞེས་པ་བཙུགས་གི་ཡོད་རེད།